གསར་སྤེལ་ཚོགས་པའི་རིང་ལ Commissioner Secretary July ཚེས་ཉི་ཤུ་རྩ་དགུ་ནས་ཕར་ལ་གླ་པ་ཀུན Contractor བརྒྱུད་དེ་ཡོང་ཅེས་དང Sample བརྟག་དཔྱད་བཅོ་མཁན་ནི Report ཀུན་ཁུར་དེ་ཡོང་དགོས་ཤེས་ཁག་ཅན་བཅོས་ཏེ་ཡིན་མཁན་དང་གཟའ་ཉི་མ་རིམ་བསལ་སྔོན་ནང་ཙོགས་ལ་མོ་ཏོར་འཁོར་ལོ་ཆ་ཡོང་ག་དགག་བྱ་དང་ཚོང་ཁང་ཀུན་བཅུགས་ཏེ་འབོར་ཅེས་སི་ཐག་གཅོད་ལེན་མཁན་ནི་སྐོར་ལ་བཤད་ད་མཛད་དེ་ནོག།

ཡུལ་ལི་ནང་ང་སྔོན་ནས་ཆུ་ཚོད་ཉི་ཤུ་རྩ་བཞི་རིངས་ལ་ཀོ་བིད་ནད་པ་སྟོང་སུམ་ཅུ་སོ་བཞི་དང་དྲུག་བརྒྱ་གཉིས་རྒྱལ་ཏེ་ནོག་ཡུལ་ལི་ནང་ང་ཀོ་བིད་ནད་ཡམས་རྒྱས་ཏེ་རྟིང་ནས་ཨི་བོ་ནད་པ་རྒྱལ་མཁན་ཀུན་ནི་གྲངས་ཀ་མང་ཤོས་ཡིན་ནོག་ཀོ་བིད་ནད་པ་རྒྱལ་མཁན་ཀུན་ནི་ཚད་ད་འབུམ་བརྒྱད་སྟོང་བཅུ་བདུན་ཉིས་བརྒྱ་དགུ་སླེབས་ཏེ་ནོག་ཨའི་སི་ཨེམ་ཨར་རིས་བཤད་མཁན་ནང་བཞིན་སྔོན་ནས་ཆུ་ཚོད་ཉི་ཤུ་རྩ་བཞི་རིངས་ལ་ཡུལ་ལི་ནང་ངི་བརྟག་དཔྱད་ཁང་ཀུན་ནི་ནང་ང་ཀོ་བིད་སེམ་པལ་འབུམ་གསུམ་སྟོང་ལྔ་བཅུ་ང་གཉིས་བརྒྱད་བརྒྱ་གཅིག་གི་བརྟག་དཔྱད་བཅོས་ཏེ་ནོག། ལ་དྭགས་རང་སྐྱོང་ཚོགས་པའི་སྡེ་དཔོན་རྒྱལ་པི་དབང་རྒྱལ་ལིས་མདང་འཛིན་སྐྱོང་མུམ་ཏཱཛ་ཧུ་སེན་དང་མཉམ་པོ་ཅོག་ལམ་གསར་དང་ཆུ་ཤོད་དི་བར་ལ་སེང་གེ་གཙང་པོའི་ཀ་མོ་ཏོར་འཁོར་ལོ་གཉིས་ཕྱོགས་སི་ཀ་ཆ་ཡོང་བཏང་ཐུབ་ཅེས་ཅན་ཟམ་པ CRF ནང་ལོགས་ས་པེ་ནེ་ཀིར་མོ་བྱེ་བ་བདུན་དང་འབུམ་ལྔ་བཅུའི་འགྲོ་སོང་ངི་ཀ་གསར་བཞེངས་བཅོའིན་ཡོད་མཁན་ནི་གཟིགས་རྟོག་སི་ལས་སྣ་མཛད་དེ་ནོག་ཨི་ཟམ་པ་གསར་བཞེངས་སི་ལས་ཀོ་བིད་ནན་ཏིན་ནད་ཡམས་རྒྱས་ཤེས་ནི་དུས་སི་ཀ་སྒྲུབ་ཅེས་སི་ནང་ང་འགག་སྐྱིལ་སླེབས་ཏེ་ནོག་སྡེ་དཔོན་ནི་གཟིགས་སྐོར་མཛད་དུས་སི་ན་སི་ཀ Construction Division ནི་ཨེག་སིན་ནི་ཟིར་ཨཧ་མད་དང་འབྲེལ་ཡོད་ཨིན་ཇི་ནེར་ཀུན་ནང་བཞུགས་ཏེ་ཡོད་པིན་ཞུ་རུག་སྐུ་ཞབས་རྒྱལ་པི་དབང་རྒྱལ་ལིས་ཨེག་སིན་དང་ཨིན་ཇི་ནེར་ཀུན་ལ་ཨི་ཟམ་པ་པོ August ཏི་བདུན་ཞག་དང་པོ་ཚུག་པ་ལ་སྒྲུབ་བཅུག་དགོས་མོལ་ཏེ་བཀའ་སྩལ་ཏེ་ནོག། འབྲི་གུང་བསྟན་པའི་མངའ་བདག་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་བདུན་ཅུ་དོན་ལྔ་པའི་སྐབས་ལ་ལ་དྭགས་རང་སྐྱོང་ཚོགས་པའི་སྡེ་དཔོན་རྒྱལ་པི་དབང་རྒྱལ་ལིས་བཀྲ་ཤིས་བདེ་ལེགས་ཞུ་བ་མཛད་ཏོག་སྡེ་དཔོན་ནིས་སྐྱབས་མགོན་རིན་པོ་ཆེ་མཆོག་གིས་འཛམ་གླིང་ཞི་བདེ་ཆོས་ལུགས་མཐུན་སྒྲིལ་དང་དམིགས་བསལ་ལ Go Green Go Organic ལས་འགུལ་བརྒྱུད་དེ་ཁོར་ཡུག་སྲུང་སྐྱོབ

བླ་མ་གཡུ་རུ་དགོན་པའི་ནང་སྐུ་ནས་ཞག་བཅུ་ནས་ཕར་ལ་འཁོར་ལོ་བདེ་མཆོག་གི་སྒོ་ནས་སྒྲུབ་མཆོད་སྒྲུབ་པ་མཛད་དེ་མདང་དྲུག་པའི་ཚེས་བཞིའི་ཞག་ག་རྡུལ་ཚོན་ནི་དཀྱིལ་འཁོར་བཤིག་ག་མཛད་དེ་ནོག་མདང་སྔ་དྲོ་ག། གཡུང་དྲུང་ཐར་པ་གླིང་དགོན་པའི་ནང་དགེ་འདུན་ཀུན་ནིས་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་གི་སྐུའི་འཁྲུངས་སྐར་རི་སྐབས་བླ་མ་མཆོད་པའི་སྒོ་ནས་ཚོགས་བསགས་མཛད་དེ་ནོག་ཡང། དགོན་པ་སྒམ་ཡུལ་དང་ཚོགས་པའི་འཐུས་མི་ཀུན་ནིས་ཟུང་འབྲེལ་ལ་རིན་པོ་ཆེ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་བརྩི་སྲུང་མཛད་དེ་ནོག། ནུབ་རའི་ཨེམ་ཨེལ་ཨེ་ཟུར་པ་བདེ་ལྡན་རྣམ་རྒྱལ་ལིས་གསར་སྤེལ་ཡི་གེ་ཞིག་སྤེལ་ཏེ་ལ་དྭགས་སི་ནང་སློབ་ཕྲུག་ཚོགས་པ་ཀུན་ནི་ལས་སྣེ་དོན་རྩ་དང་འབྲེལ་ཏེ་འདོད་དོན་ཀུན་ལ་ཕྱོགས་སྐྱོར་མཛད་དིན་ཡོད་མོལ་ཏོག་ཁོང་ངིས་ཇེ་ཨེན་ཀེ་བེངཀ་གི་ནང་གོ་གནས་སྐང་ཅེས་སི་ནང་ལ་དྭགས་པ་སློབ་ཕྲུག་ཀུན་ལ་སྐབས་མི་སལ་ཅེས་སི་ཐག་གཅོད་ལེན་མཁན་ངེས་ཐུབ་ལ་དྭགས་དབུས་གཞུང་མངའ་སྡེ་བྷི་ཨེས་དཔོན་པོ་དང་ལས་བྱེད་པ་བརྒྱ་དང་བཅོ་བརྒྱད་བསྐོ་མཁན་ནི་བཀའ་ཁྱབ་སྤེལ་མཁན་ཀུན་ནི་ཀ་མ་འབབ་མཛད་དེ་ནོག་ལ་དྭགས་སི་ནང་ཚད་པའི་དེ་ལས་སྣ་མེད་མཁན་གཞོན་ནུ་ཀུན་ལ་ལས་སྣེ་སྐབས་སལ་ཅེས་གཞུང་ངི་ལས་བྱེད་པ་ཀུན་ནི་གོ་ས་སྤར་ཅེས་སི་འདོད་དོན་ཀུན་ནི་ཕྱོགས་སྐྱོར་མཛད་དེ་གཅིག་དང་ལ་དྭགས་སི་ཨེམ་པི་འཇམ་དབྱངས་ཚེ་རིང་རྣམ་རྒྱལ་ལ་ཨི་དོན་རྩ་ཀུན་གཞུང་ཚུག་པ་འཕྲོད་བཅུག་ཅེས་དང་ལ་དྭགས་དབུས་གཞུང་མངའ་སྡེའི་ལེ་ཧྥི་ཏེ་ནན་གའོ་ནར་ལ་ཨི་འདོད་དོན་ཀུན་མགྱོགས་པ་སྒྲུབ་བཅུག་དགོས་མོལ་ཏེ་ཞུ་བ་ཕུལ་ལ་མཛད་དེ་ནོག།